ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས། ཟླ་བ་འདིའི་ཕྱི་ཚེས་བཅོ་ལྔ་རེས་གཟའ་ལྷག་པ་ཉིན་ཨོ་སི་ཀྲུ་ལི་ཡ་ཡི་གྲོང་ཁྱེར་སི་ནི་ནང་མང་གཙོ་ཡི་མཐུན་གྲོགས་ཚོགས་པ། Democratic Alliance Political Party། ཞེས་རྒྱ་ནག་གཞུང་ལ་ཁ་གཏད་གཅོག་མཁན་གྱི། ཨོ་སི་ཁྲུ་ལི་ཡ་ཡི་ཆབ་སྲིད་ཚོགས་པ་གསར་པ་ཞིག་དངོས་སུ་དབུ་འཛུགས་གནང་ཡོད་པ་རེད། ཚོགས་པ་དེའི་ནང་ནས་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་གདོང་འདུས་སྐྱིད་འཛོམས་ལགས་ཨོ་སི་ཁྲུ་ལི་ཡ་ཡི New South Wales མངའ་སྡེ་ནས་གྲོས་ཚོགས་འཐུས་མི་ལངས་ཀྱི་ཡོད་པ་གསལ་བསྒྲགས་གནང་སོང། གཞན་ཡང་མང་གཙོ་མཐུན་གྲོགས་ཆབ་སྲིད་ཚོགས་པ་དེ་ནི། ཚོགས་པ་དེ་གསར་འཛུགས་གནང་མཁན་དང། དེ་སྔོན་རྒྱ་ནག་གཞུང་གི་གནོན་ཤུགས་འོག University of Queensland། Queensland། གཙུག་ལག་སློབ་གྲྭ་ཆེན་མོ་ནས་ཕྱིར་ཕུད་བཏང་བའི་ཨོ་གླིང་གི་མི་སེར་ཡིན་པའི་གཞོན་སྐྱེས Drew Pavlou ལགས་དང། ཨོ་གླིང་ནང་ཡུ་གུར་མང་ཚོགས་ཀྱི་ལས་འགུལ་བ་ཨ་དེ་ལགས། ཡང་ཡུ་གུར་ལས་འགུལ་བ་ཨིན་ཊི་ལགས། དེ་བཞིན་ཧོང་ཀོང་གི་ལས་འགུལ་བ Max Mok ལགས་བཅས། ཁྱོན་ཚོགས་མི་ལྔ་ཨོ་གླིང་གི་མངའ་སྡེ་ཁག་ནས་གྲོས་ཚོགས་འཐུས་མི་ལངས་རྒྱུ་ཡིན་སྐོར་གསལ་བསྒྲགས་གནང་སོང། ཐེངས་འདིར་བོད་མི་མང་སྤྱི་ཟུར་གདོང་འདུས་སྐྱིད་འཛོམས་ལགས་ཀྱིས། ཆབ་སྲིད་ཚོགས་པ་གསར་པ་དེའི་སྐོར SBS བོད་སྐད་སྡེ་ཚན་ལ་འགྲེལ་བརྗོད་གནང་བ་དེ་གཟིགས་རོགས་གནང། ཐོག་མ་དེར་ད Australia ནང་ཡོད་པའི་བོད་རིགས་སྤུན་ཟླ་ཆ་ཚང་ལོགས་ལ་འཚམས་འདྲི་ཞུ་ཡས་དང་ཁ་སང་ཉིན་མོ་དེ Australia ནང་ལ་ཡོད་པའི་བོད་རིགས་ཚོགས་པ་ཚང་མའི་གི་ཉི་མ་གལ་ཆེན་པོ་ཞིག་རེད་དྲན་གི་འདུག་གང་ཡིན་ཟེར་ན་ལོ་རྒྱུས་ཀྱི་ཐོག་ནས་རེད་བ Australia དང་འཛམ་བུ་གླིང་ནང་ལོགས་ལ་ཐེངས་མ་དང་པོ། རྒྱ་ནག་གཞུང་རང་ལ་རྒྱ་ནག་དམར་ཤོག་གཞུང་རང་ལ་ཁ་གཏད་བྱས་ནས་གདོང་ལེན་བྱེད་ཀྱི་ཡིན་ངོ་རྒོལ་བྱེད་ཀྱི་ཡིན་ཟེར་མཁན་གྱི་ཆབ་སྲིད་ཚོགས་པ་དང་པོ་འདི་བཙུགས་ཡས་ཀྱི་ད་ག་རང་ལས་འགུལ་འགོ་བཙུགས་རེད། དེ་ཡང་བོད་པ། ཤར་ཏུར་ཀི་སི་ཐན། ཧོང་ཀོང། ཨོསྟྲེ་ལི་ཡའི་གི་ནང་ཡོད་པའི་གཞོན་སྐྱེས་ང་ཚོས་ཀྱི་རོགས་རོགས་བྱེད་བྱས། འདི་ཅིག་མཉམ་རུབ་ཀྱི་ཐོག་ནས་ང་ཚོའི་ནུས་པ་ཚང་མ་སྤུངས་བྱས་ནི་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་དགོས་འདུག་དེ་ངོ་རྒོལ་ལས་འགུལ་སྤེལ་དགོས་འདུག་དེ་སྤེལ་ཡས་དེ་ད་ལྟའི་གི་རྒྱ་ནག་དང་ཨོ་སི་ཀྲི་ལི་ཡ་བར་ལ་འབྲེལ་བ་དེ་ལ་ནི་བགྲོ་གླེང་ཞེ་པོ་ཅིག་ལུང་པ་དེའི་ནང་བགྲོ་གླེང་ཚ་ཚ་འུར་འུར་འགྲོ་བསྡད་ཡོད་རེད། ཨོ་སི་ཀྲི་ལི་ཡའི་གཞུང་དེ་གི་འདས་པའི་ལོ་གཅིག་གཉིས་ནང་ལོགས་ལ་རྒྱ་ནག་གཞུང་རྒྱ་ནག་གཞུང་ཐོག་ལ་ལངས་ཕྱོགས་དེ་མཁྲེགས་རུ་ཕྱིན་ཡོད་རེད། དེའི་གོ་སྐབས་ཟིན་བྱས་རེད་བ། ད་ཆབ་སྲིད་ཀྱི་ང་ཚོའི་བོད་པའི་གནད་དོན་དེ་འཛམ་བུ་གླིང་གི་ཅིག་ཆབ་སྲིད་དང་ཁོར་ཡུག་དེའི་ནང་གི་འགྱུར་བ་ལ་ནི་འགྲོ་གི་འགྲོ་གི་ནི་ང་ཚོའི་གིས་དེ་གོ་སྐབས་ཟིན་ཐུབ་ཡས་དེ་གོ་སྐབས་དམ་འཛིན་བྱེད་ཡས་དེ་ངས་ཧང་སང་གལ་ཆེན་པོ་ཞིག་མཐོང་གི་འདུག་ང་ཚོའི་གནས་སྟངས་བོད་ནང་གི་བོད་པའི་འཐབ་རྩོད་ཀྱི་གནས་སྟངས་དེ་ག་འདྲས་འགྲོ་མ་འགྲོ་དེ་ཅིག། ཡང་ཕྱི་ལོགས་ཀྱི་ཁོར་ཡུག་དེ་ལས་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད་དེ་ཡིན་དུས། ད་ལྟ་བར་དུ་ལོ་ཉི་ཤུ་སུམ་ཅུ་བཞི་བཅུ་ནང་ལོགས་ལ་བོད་པ་ཚོས་ཀྱི་དཀའ་ལས་མང་པོ་བརྒྱབ་ཡོད་རེད་ང་ཚོས་ཀྱི་ཞུ་གཏུགས་བྱས་ཡོད་རེད་ང་ཚོས་སྐད་འབོད་བརྒྱབ་ཡོད་རེད་མཉམ་འབྲེལ་རྒྱལ་ཚོགས་ལ་ཕྱིན་ཡོད་རེད་གཞུང་ཁག་ལ་ཕྱིན་ཡོད་རེད། བོད་གཞུང་ཡིན་ནའི་རེད་རྒྱལ་བ་རིན་པོ་ཆེས་གཙོ་བོ་སྣེ་ཁྲིད་བྱས་ཨ་ནི་བོད་རིགས་སྤུན་ཟླ་ཚང་མས་ཀྱི་དཀའ་ལས་ཕྱིའི་རྒྱལ་ཁབ་ནང་ཡོད་མཁན་ཚོས་ཀྱི་དཀའ་ལས་མང་པོ་ཞིག་བརྒྱབ་ཡོད་རེད་ད། དེ་ནས་ངས་ད་ལྟ་དེ། དེ། དེ་རིང་གོམ་པ་གསར་པ་བརྒྱབ་པ་དེའི་དམིགས་ཡུལ་ངས་གཙོ་བོ་ག་རེ་ཟེར་ན་ད་དེ་ངས་ལས་འགུལ་རང་གི་རྣམ་པ་ཐོག་ནས་རེད་བ་ལས་འགུལ་བོད་པའི་གི་འཐབ་རྩོད་ཀྱི་ལས་འགུལ་གྱི་ཅིག། ག་རེ་ཞུ་དགོས་རེད་ཁ་ཕྱོགས་གསར་པ་འདྲ་པོ་ཞིག་གི་རྣམ་པ་རང་ཐོག་ནས་རེད། དེ་ག་རེ་ཟེར་ན་ད། ང་ཚོའི་འཐབ་རྩོད་དེ་ཅིག་གང་ལྟར་ནུས་པ་ཆེ་རུ་བཏང་ཡག་ལ། ང་ཚོའི་རྒྱལ་གཅེས་གང་དང་བསམ་བློ་བློ་ཁོག་ཆེ་སེ་བྱས་ཨ་ནི་སྡིངས་ཆ་གསར་པ་བསྐྲུན་ཡས་དེ་ངས་གལ་ཆེན་པོ་ཞིག་མཐོང་གི་འདུག་ད་ལྟ་བར་དུ་ང་ཚོ་ཕྱི་ལོགས་ནས་སྐད་བརྒྱབ་ནས་བསྡད་ཡོད་རེད་ད། ང་ཚོ་ཨོ་སི་ཀྲི་ལི་ཡའི་ནང་ལོགས་ཡིན་ནའི་རེད་ད་ནུབ་ཕྱོགས་རྒྱལ་ཁབ་དམངས་གཙོའི་རྒྱལ་ཁབ་མང་པོ་ཞིག་ནང་ལ་བོད་པ་གཞིས་ཆགས་བསྡད་ཡོད་རེད་ང་ཚོས་ཀྱི་སོ་སོའི་ལུང་པ་འདི་གི་བོད་པ་ཅིག་རེད་ཡིན་ནའི་རྒྱལ་ཁབ་འདི་གི་མི་སེར་ཅིག་ཆགས་བསྡད་ཡོད་རེད་རྒྱལ་ཁབ་འདི་གི་མི་སེར་ཆགས་ཚར་བའི་མཇུག་གུ་ལ་སོ་སོ་ལ་རང་དབང་ཅིག་ཡོད་རེད་ཐོབ་ཐང་ཅིག་ཡོད་རེད་འགན་ཅིག་ཡོད་རེད་རེད་བ་འདི་ཡིན་དུས་ང་ཚོ་བོད་པ་ཡིན་པའི་ཆ་ནས།

ཐག་གཅོད་བྱས་ཏེ་རྒྱུ་མཚན་གཙོ་བོ་དེ་རེད། ད་ཆབ་སྲིད་ཚོགས་པའི་ནང་འཛུལ་བྱས་དམངས་གཙོའི་རྒྱལ་ཁབ་ཅིག་ནང་ལོགས་འོས་བསྡུ་ནང་ལ་ཐོབ་ཡ་དེ་ཧང་སང་ཡ་ཐོབ་ཡ་ཧང་སང་ཡ་ཁག་པོ་རེད་ད་འདི་ངས་གསལ་པོ་ཞུས་བྱས་ན་དང་པོ་རང་ནས་རེད་བ་ང་ཚོས་རེ་བ་བྱེད་དགོས་རེད་དཀའ་ལས་རྒྱག་དགོས་རེད་ལས་འགུལ་སྤེལ་དགོས་རེད་གསལ་བསྒྲགས་གང་རྒྱ་ཆེ་ཆེ་བྱེད་དགོས་རེད་ཡིན་ནའི་ཐོབ་ཡ་ཟེར་མཁན་དེ་ཁག་པོ་ཞེ་པོ་ཞིག་རེད་གང་ཡིན་ཟེར་ན་ང་ཚོའི་གི་ཚོགས་པ་དེ་ཆུང་ཆུང་རེད། གསར་པ་རེད། ད་ལྟ་གཞི་ནས་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ནང་ལ་ངོ་སྤྲོད་བྱེད་དགོས་རེད། དེ་ནང་བཞིན་ནི་དཀའ་ངལ་ཆེ་ཤོས་གཅིག་དེ་ག་རེ་ཟེར་ན་ཆུང་ཆུང་དང་གསར་པ་ཡིན་ཙང་དཔལ་འབྱོར་གྱི་རྒྱབ་རྟེན་དེ་ཡོད་མ་རེད། དེ་དེ་དངོས་ཡོད་གནས་སྟངས་ཆགས་བསྡད་ཡོད་རེད། ཆབ་སྲིད་ཚོགས་པ་རྙིང་པ་དེ་ཚོ་ད་ལྟ་དེ། Australia ནང Labour དང Liberal ཆེ་ཤོས་གཉིས་རེད་བ་དེ་ཚོ་གཉིས་རྙིང་ཞེན་དང་གུ་ཡངས་དེ་ཚོ་གཉིས་ལོ་བརྒྱ་ལྷག་གི་ཆབ་སྲིད་ཚོགས་པ་དེ་འདྲ་ཡིན་དུས། དེ་ནང་བཞིན་ལྗང་གུ་ཚོགས་པ་དེ་ད་ལོ་ཉི་ཤུ་སུམ་ཅུ་འགྲོ་སྐྱོད་ཀྱི་ཚོགས་པ་ཆགས་བསྡད་ཡོད་རེད། ད་དེ་ནང་བཞིན་ཡ་ཚོགས་པ་ཆུང་ཆུང་ཆུང་ཆུང་དེ་འདྲས་ལོ་ལྔ་བཅུ་ནང་ལོགས་ལ་ཆགས་རྒྱུ་དེ་འདྲས། གསུམ་བཞི་ཙམ་ཡོད་རེད། དེ་ཡིན་དུས་ང་ཚོའི་དེ་གཞི་ནས་འགོ་ཚུགས་ཡོད་དུས་མི་དམངས་ནང་ལོགས་གསལ་བསྒྲགས་བྱས་ཏེ་ཁག་པོ་ཡོད་རེད་ཡིན་ནའི་ཡག་ག་གཅིག་ག་རེ་ཡོད་རེད་ཟེར་ན་ད་ལྟའི་གི་ཨོ་སི་ཀྲི་ལི་ཡ་གི་སྤྱི་ཚོགས་ནང་ལོགས་ལ་ཆབ་སྲིད་ནང་ལོགས་ལ་གསར་འགྱུར་བརྒྱུད་ལམ་ཁག་ནང་རྒྱ་ནག་ག་ལ་དོ་སྣང་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་རེད། ཨོ་སི་ཀྲི་ལི་ཡ་མི་དམངས་ཡིན་ནའི་རེད་རྒྱ་ནག་ག་ལ་ལྟ་སྟངས་དེ་འགྱུར་བ་ཤུགས་ཆེན་པོ་ཅིག་ཕྱིན་ཡོད་རེད་རྒྱ་ནག་དེ་ལ་ཅིག་ཞེད་སྣང་བྱེད་ཡས་ཅིག་དང་དོགས་ཟོན་བྱེད་ཡས་ཅིག་དང་དེ་འདྲས་ཀྱི་གནས་སྟངས་ཆགས་པའི་དུས་ཚོད་དེ་ལ་ང་ཚོས་ཀྱི་བགྲོ་གླེང་དེའི་ནང་མཉམ་ཞུགས་བྱེད་ཡའི་གོ་སྐབས་དེ་དཔེ་ཡག་པོ་ཆགས་བསྡད་བ་རེད་དེ་ནང་བཞིན་ང་ཚོ་ཚང་མའི་ཀྱི་སྒྲུང་དེ་དཔེ་ཡག་པོ་རེད་ལོ་རྒྱུས་དེ་དཔེ་ཡག་པོ་རེད་བ་ང་ཚོའི་ཚོགས་པའི་ཀྱི་ད་ལྟ་ཆབ་སྲིད་ཚོགས་པའི་ཀྱི་འོས་མི་ལྔ་ཡོད་རེད་འོས་མི་ལྔ་ནས་ང་བོད་པ་བྱས་ཨ་ནི་ཤར་ཏུར་ཀི་སི་ཐན་གི་བུད་མེད་གཞོན་སྐྱེས་གཉིས་ཧོང་ཀོང་གི་ཕོ་གསར་གཅིག་དེ་ནང་བཞིན།

གཏན་འཇགས་བསྡད་མཁན་གྱི་མི་ཡིན་ནའི་འགྲིག་གི་རེད་ད་གང་འདྲ་ཨོ་སི་ཀྲི་ལི་ཡ་ལ་བསྡད་མཁན་མི་གཅིག་ཡིན་ན་འགྲིག་གི་ཡོད་རེད་ཡིན་ནའི་ཨོ་སི་ཀྲི་ལི་ཡ་གྱི་ཕྱི་ལོག་ལ་ཡོད་མཁན་གྱི་ཕྱིའི་རྒྱལ་ཁབ་ཁག་གི་བོད་པ་དང་རྒྱབ་སྐྱོར་བྱེད་མཁན་གྱི་རྒྱབ་སྐྱོར་དཔལ་འབྱོར་གྱི་ཞལ་འདེབས་བསྐྱོན་ན་འགྲིག་གི་མ་རེད་གང་ཡིན་ཟེར་ན་དེ་ཡང་ཨོ་སི་ཀྲི་ལི་ཡ་གི་འོས་བསྡུ་ལྷན་ཁང་གི་ཁྲིམས་འགལ་ཁྲིམས་འགལ་ཆགས་བསྡད་ཀྱི་ཡོད་རེད་གང་ཡིན་ཟེར་ན་རྒྱལ་ཁབ་གཞན་པའི་གྱི་ཆབ་སྲིད། ཨོ་སི་ཀྲི་ལི་ཡ་གི་ཆབ་སྲིད་ནང་ཐེ་ཇུས་བྱེད་ཀྱི་འདུག་ལབ་བྱས་ཨ་ནི་དེ་འགྲིག་གི་མི་འདུག་ཨོ་སི་ཀྲི་ལི་ཡ་ནང་བསྡད་མཁན་མི་སེར་ཡིན་ནའི་རེད་མི་སེར་མ་ཡིན་ནའི་རེད་ཞལ་འདེབས་བསྐྱོན་ཆོག་རེད་ཞལ་འདེབས་སྐྱོན་རོགས་གནང་ད་ངའི་ལས་འགུལ་དེ་གཙོ་བོ་དེ་ག་རེ་རེད་ཟེར་ན་བོད་དོན་དྲིལ་བསྒྲགས་བྱེད་ཡ་གི་ལས་འགུལ་རེད་ད་ངའི་གི་དྲ་རྒྱའི་ནང་ལ་གཟིགས་པར་བྱེད་ན་ང་བོད་པ་ཡིན་པ་དེ་ངས་སྐད་ཆ་ག་རེ་བཤད་པར་བྱེད་ནས་བོད་པ་ཡིན་ལབ་ཡ་དེ་ངའི་སྐད་ཆ་དང་པོ་དེ་དོན་དངོས་རེད་དེ་ཡིན་དུས། ད་ད་ལྟའི་ཆ་ལ་རྒྱ་ནག་གཞུང་སྒང་ལ་དོ་སྣང་ཆེན་པོ་ཡོད་རེད་རྒྱ་ནག་ཐོག་ལ་གསར་འགྱུར་ཤུགས་ཆེན་པོ་སླེབས་ཀྱི་ཡོད་རེད། ཨུ་གུར་ད་ལྟ་ཤར་ཏུར་ཀི་སི་ཐན་གནས་ཚུལ་ཤུགས་ཆེན་པོ་ཞིག་སླེབས་ཀྱི་ཡོད་རེད་ཧོང་ཀོང་གི་གནས་ཚུལ་ཤུགས་ཆེན་པོ་ཞིག་སླེབས་ཀྱི་ཡོད་རེད་ཡིན་ནའི་བོད་པའི་གནས་ཚུལ་དེ་དེ་རིང་ཁ་སང་ཧ་ལམ་ཡོད་མ་རེད། ཧ་ལམ། ལ་གསར་འགྱུར་ནང་མཐོང་ཡ་ཡོད་མ་རེད་ཆབ་སྲིད་ཚོགས་པ་ཚོས་བཀའ་མོལ་གནང་གི་མ་རེད་ཅིག་ཞོར་ལ་ད་མཚམས་མཚམས་ཁོ་ཚོས་ཀྱི་བོད་ཟེར་བྱས་ཁྲིད་ཡོང་གི་རེད་བོད་པ་ཟེར་མཁན་དེ་སྐད་ཆ་དེ་སླེབས་ཡོང་གི་རེད་མ་གཏོགས་དཔེ་སྨྱོས་སྲིད་ཐུ་བོ་ཁྱོན་ནས་ཐོན་ཐུབ་ཀྱི་ཡོད་མ་རེད་དེ་ཡིན་དུས་ད་ངའི་གི་ད་གང་འདྲ་ལབ་དགོས་རེད་ཚོར་བ་དེ་གོ་སྐབས་ཅིག་རེད་ཤག་དེ་ལ་ཨ་ནི་ང་རང་འདྲ་བོ་བྱེད་ན་ལས་ཀ་ནས་ངའི་ལས་ཀ་དེ་ནི་ད་ད་འགྲོ་བ་མིའི་ཐོབ་ཐང་འཛམ་བུ་གླིང་གི་འགྲོ་བ་མིའི་ཐོབ་ཐང་ད་ལྟ་ཚོགས་པ། རྒྱལ་སྤྱིའི་ཉེས་ཡངས་ཚོགས་པ། ནང་ལོགས་ལས་ཀ་བྱེད་ཀྱི་ཡོད་རེད་དེ་ནས་ང་རང་ཅིག་གང་འདྲ། ལས་འགུལ་དེ་ལ། ཆབ་སྲིད་ཚོགས་པའི་གི་ལས་འགུལ་དེ་ལ། ཨ་ནི་ངས་ཀྱི་དུས་ཚོད་མང་པོ་ཅིག་བཏང་དགོས་རེད་བ་དཀའ་ལས་མང་པོ་ཞིག་རྒྱག་དགོས་ཡོད་དུས་ལས་ཀ་གཉིས་ཀ་ངས་བྱེད་ཐུབ་པ་ཡོད་མ་རེད་བྱེད་ཐུབ་ཀྱི་མ་རེད་བ། དེ་ཡིན་དུས་ང་རང་ལས་ཀ་ནས། ཟླ་བ་དྲུག་རིང་ག། ངས་ཀྱི་ལས་ཀ་དགོངས་པ་ཞུས་བྱས། གླ་མེད་ཐོག་ནས་ལས་ཀ་དགོངས་པ་ཞུས་བྱས་ཏེ་ངས་ལས་འགུལ་འདི་རང་རང་ལ་ཤུགས་རྒྱབ་པས་ཀྱི་ནི་ངས་ཐག་བཅད་པ་རེད་དེ་ཡིན་དུས་ཨོ་སི་ཀྲི་ལི་ཡ་ན་ཡོད་པའི་བོད་པ་ཚང་མས་ཀྱི་ནི་དེ་རིང་ནས་བཟུང་བྱས་ཞལ་འདེབས་སྐྱོན་རོགས་གནང་ཟེར་དེ་གོམ་པ་དང་པོ་རེད་ཤག་ཞལ་འདེབས་ག་ཚོད་མང་ང་རག་ཐུབ་ན་ངས་ཀྱི་དྲིལ་བསྒྲགས་ཤུགས་ཆེ་བྱེད་ཐུབ་རེད་ང་མི་མང་མང་ང་མཉམ་པོ་ཐུག་ཐུབ་རེད་ས་ཆ་མང་ང་བསྐོར་ཐུབ་རེད་དེ་ཅིག་ཞུ་འདོད་བྱུང་སོང་ཨ་ནི་ངའི་དྲ་རྒྱ་དེ་ནི་དེ་རེད་སྐྱིད་འཛོམས། dot com། འདིའི་དྲ་རྒྱའི་ནང་ཕེབས་ད་རེད་བ་སྐྱིད་འཛོམས་ཞེས KYINZOM། dot com ཞེས་དེའི་ནང་ཕེབས། འདི་ནང་བཞིན་གཞོན་སྐྱེས་ཚོ་ཨ་ནི་དང་བླངས་གནང་རོགས་གནང་ཟེར་བ་པར་རྒྱག་མཁན་ཡིན་ན་པར། Designing བྱེད་ཡིན་ན Design། ཤུ་གུ་བཀྲམ་ཡ་ཡིན་ན་ཤུ་གུ་བཀྲམ་ཡ། མི་དམངས Australia མི་དམངས་མཉམ་པོ་འབྲེལ་བ་བྱེད་བྱས་ཁ་པར་བཏང་ཡ་ཡིན་ན་ཁ་པར་བཏང་ཡ། དེ་འདྲས་ཀྱི་ཨ་ནི་དང་བླངས་ཀྱི་ལས་ཀ་མང་པོ་ཅིག་ཡོད་རེད་ཨ་ནི་ཡིན་གཅིག་མིན་གཅིག་འདིའི་ནང་ལོགས་ལ་མཉམ་ཞུགས་བྱེད་རོགས་གནང། འདི་ལས་འགུལ་དེ། ང་བོད་རྒྱའི་གྲོས་ཚོགས་ནང་རྐུབ་རྐུབ་བཀྱག་ཅིག་ཐོབ་ཡས་ཀྱི་ལས་འགུལ་དེ་མ་རེད་དེ་ང་ཚོའི་བོད་པའི་སྤྱི་ཚོགས་དེ་ནི། ལ། འཐབ་རྩོད་དེ་ལ་ཕན་ཐོགས་ཡས་ཀྱི་ལས་འགུལ་ཆགས་བསྡད་ཀྱི་ཡོད་རེད་བོད་དོན་དྲིལ་བསྒྲགས་ཀྱི་ལས་འགུལ་རེད། དེ་ཡིན་དུས་ཚང་མས་ཀྱིས། ངེད་ཀྱི་ལས་འགུལ་གཅིག་པོ་ཞིག་མ་རེད་ང་ཚོ་ཚང་མས་ཀྱི་ལས་འགུལ་ཅིག་ཡིན་དུས་ཚང་མས་ཀྱིས་དེའི་ནང་ལོགས་ལ་དོ་སྣང་གནང་རོགས་གནང། རྒྱུན་དུ་ཁོ་མོས་ཆབ་སྲིད་ཚོགས་པ་འདི་ཡི་འབོད་སྒྲ་དང། སྒྲུབ་བྱ་གཙོ་བོ་ག་རེ་ཡིན་མིན་འདི་འདྲ་ཞིག་གསུངས་སོང། ཨ་ནི་ང་ཚོའི་གི་ཆབ་སྲིད་ཚོགས་པ་དེ། དམིགས་བསལ་དེ་ག་རེ་ཆགས་པ་རེད་ཟེར་ན་རེད་རྒྱ་ནག་གཞུང་ལ། གདོང་ལེན་བྱེད་མཁན་གྱི་ཆབ་སྲིད་ཚོགས་པ་ལོ་རྒྱུས་ནང་ལ།

དེ་བྱེད་ཐུབ་ན། ཨ་ནི་རིམ་པས་ཆབ་སྲིད་སྒང་ལ་རྒྱབ་སྐྱོར་ཡོང་གི་རེད་ད་ལྟ་བར་ཆབ་སྲིད་རྒྱབ་སྐྱོར་ཡོང་མ་ཐུབ་པ་དེ་ཐུག་ས་དེ་དེ་ཆགས་བསྡད་ཀྱི་ཡོད་དུས་ཨོ་སི་ཀྲི་ལི་ཡ་འདྲ་བོ་བྱས་ན། ཨ་ནི་རྒྱ་ནག་དེ་ཨ་ནི Trading Partner ལབ་ཀྱི་རེད་བ་ཚོང་འབྲེལ་གྱི་ད་འབྲེལ་བ་བྱེད་སའི་རྒྱལ་ཁབ་ཤུགས་ཆེ་ཤོས་དེ་ཆགས་བསྡད་ཀྱི་ཡོད་རེད་ཨོ་སི་ཀྲི་ལི་ཡ་ཀྱི་ཚོང་ཕྱི་ལོགས་ལ་འཛམ་བུ་གླིང་ཕྱི་ལོགས་ལ་ཚོང་རྒྱག་ཡས་ཅིག་ཡོད་རེད་བ་ད་ལྟ Export། དེ། བརྒྱ་ཆ་སུམ་ཅུ། ཨ་ནི་རྒྱ་ནག་ལ་འགྲོ་གི་རེད། དེ་ལ་དེ་ཧང་སང་ཡས་མང་པོ་རེད་ཨོ་སི་ཏྲེ་ལི་ཡ་དེ་འཛམ་བུ་གླིང་ད་མང་པོ་ཅིག་ལ་ཚོང་གི་འབྲེལ་བ་ཡོད་རེད་བ། ད། དེ་ནས་བརྒྱ་ཆ་སུམ་ཅུ། ཤུགས་ཆེ་ཤོས་དེ་རྒྱ་ནག་ལ་འགྲོ་གི་ཡོད་རེད་དཔེ་ཆེན་པོ་རེད། དེ་ཡིན་དུས་དེ་ལ་ང་ཚོས་ཀྱི་གདོང་ལེན་བྱེད་དགོས་འདུག་དེ་ག་ལེ་ག་ལེ་ཉུང་རུ་གཏང་དགོས་འདུག་རེད་བ། ཨོ་སི་ཏྲེ་ལི་ཡའི་གཞུང་གིས་ཨ་ནི། market། ཁྲོམ་ར་གསར་པ་བཙལ་དགོས་འདུག་རྒྱ་ནག་གི་ཁྲོམ་ར་དེ་ལ་འགྲོ་དགོས་མི་འདུག་འདི་ནོར་འཁྲུལ་ཆེན་པོ་རེད་ཤག་རེད་བ་དེ་ལས་བེད་ཆད་ཨ་ནི་ལྷག་པར་དུ་ཨོ་སི་ཀྲི་ལི་ཡའི་ནང་ལོགས་ལ་ཅ་ལག་བཟོ་དགོས་འདུག་རྒྱ་ནག་ལ་ཅ་ལག་བཟོ་དགོས་མི་འདུག་ཨོ་སི་ཀྲི་ལི་ཡའི་གི་མ་འོངས་འཛུགས་སྐྲུན་བྱེད་ཡས་དེ Made in Australia ཨོ་སི་ཀྲི་ལི་ཡ་རང་ལ་བྱས། རྒྱ་ནག་ལ Made in China དེ་ད་མེད་པ་བཟོ་དགོས་འདུག་འདི་ང་ཚོས་ཀྱི་འབོད་སྒྲ་དེ་ཤུགས་ཆེན་པོ་གཅིག་རེད། གཉིས་པ་དེ་ཨ་ནི་རྒྱ་ནག་གཞུང་གི་འགོ་ཁྲིད་བོད་ནང་ཤར་ཏུར་ཀི་སི་ཐན་ཧོང་ཀོང་ནང་ལོགས་ལ་འགྲོ་བ་མིའི་ཐོབ་ཐང་གི་རྡོག་རོལ་བཏང་མཁན་གྱི་འགོ་ཁྲིད་གང་ཡིན་ཆ་ཚང་ལ་ཨ་ནི་ཨོ་སི་ཀྲི་ལི་ཡ་གཞུང་གིས Sanction བྱེད་དགོས་འདུག Sanction ལབ་དུས་ད་ཉེས་པ་རེད་ཨོ་སི་ཀྲི་ལི་ཡ་ནང་ལ་ཁོང་ཚོས་ཀྱི་དངུལ་བཅུག་ཡོད་ན་དངུལ་དེ་མ་མེད་པ་བཟོ་དགོས་འདུག་གང་ཟེར་ན་རྒྱ་ནག་དམར་ཤོག་ཚོགས་པའི་གི་འགོ་ཁྲིད་མང་པོ་ཅིག་དངུལ་ཁོང་ཚོ་དེའི་ནང་བཅུག་ཡོང་གི་ཡོད་རེད་བ། ཁང་པ་ཆེན་པོ་འདི་འདྲའི་བརྒྱབ་ཚོང་འཛུགས་སྐྲུན་བྱས། ཕྲུ་གུ་དེའི་སློབ་གྲྭར་བཏང། འདི་འདྲའི་བྱེད་བྱེད་ཁོང་ཚོའི་གི་ལམ་ཁ་དེ་བཀག་དགོས་འདུག་ལབ་པའི་གཅིག་དེ་རེད། ཁོང་ཚོ་དེ་ལ་ཡོང་ཆོག་གི་མི་འདུག་ལབ་དེ། གསུམ་པ་དེ་ནི་བོད་ག་ལ་རེད། བོད་པའི་གི་གཞུང་དེ་བཙན་བྱོལ་བོད་མིའི་གཞུང་དེ། དེ་ལ་ངོས་ལེན་བྱེད་དགོས་འདུག། དེ། དམངས་གཙོའི་གི་གཞུང་ཞིག་ཡིན་པ་ངོས་ལེན་བྱེད་དགོས་འདུག། དེ་ནང་བཞིན། བོད་མི་ཚོས་ཀྱི་རང་ཐག་རང་གཅོད། ཐག་ག་རེ་གཅོད་པ་ཡིན་ནའང་མ་འོངས་ཆབ་སྲིད་ཀྱི་ལམ་ཁ་ག་རེ་སྟོན་པར་བྱེད་ནའང་འདི་ལ་རྒྱབ་སྐྱོར་བྱེད་དགོས་འདུག་དེ་དང་འབྲེལ་བའི། བོད་ཟེར་མཁན་དེ། རྒྱལ་ཁབ་བཙན་འཛུལ་གྱི་ཡིན་པའི་གྱི་རྒྱལ་ཁབ་ཅིག་ངོས་ལེན་བྱེད་དགོས་འདུག་ད་གནད་འགག་འདི་ཆེ་གི་ཡོད་རེད་ག་རེ་ཟེར་ན་འཛམ་བུ་གླིང་ནང་ལ་བོད་ཟེར་མཁན་དེ། རྒྱ་ནག་གི་ཁོངས་གཏོགས་ཡིན་པ། ངོས་ལེན་བྱེད་ཀྱི་ཡོད་པ་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཚང་མས་བྱེད་ཀྱི་ཡོད་རེད་མཉམ་འབྲེལ་རྒྱལ་ཚོགས་ཀྱིས་བྱེད་ཀྱི་ཡོད་རེད་གཞུང་ཚང་མས་ཀྱི་བྱེད་ཀྱི་ཡོད་རེད་དེ་ཡིན་དུས་ད་དེ་ང་ཚོས་ཀྱི་མེད་པ་བྱེད་དགོས་འདུག་དངོས་ཡོད་གནས་ཚུལ་ག་རེ་ཡིན་པ་དེ་ཤེས་ཐུབ་པ་བྱེད་དགོས་འདུག་དངོས་ཡོད་གནས་ཚུལ་དེ་བོད་དེ་བཙན་འཛུལ་བྱེད་རྒྱུ་རྒྱལ་ཁབ་ཅིག་རེད་སོང་ཙང་ཨ་ནི་དེ་བཙན་འཛུལ་བྱེད་མཁན་གྱི་རྒྱལ་ཁབ་ཅིག་ཡིན་པའི་གི་ངོས་ལེན་བྱེད་དགོས་འདུག་དེ་གནད་འགག་ཆེན་པོ་ཞིག་རེད་ཤག་དེ་ང་ཚོའི་གི་ལངས་ཕྱོགས་གསལ་པོ་འདི་ནང་ཡོད་རེད་དེ་ནང་བཞིན་ཤར་ཏུར་ཀི་སི་ཐན། ཧོང་ཀོང། ཐའེ་ཝན། རྒྱ་ནག་གཅིག་ཟེར་ཡའི་སྲིད་ཇུས་རེད་པ་དེ་ལ་ང་ཚོས་ངོ་རྒོལ་ཡོད་ལབ་ཡག་གི་ང་ཚོའི་གི་ལྟ་ལངས་ཕྱོགས་རྒྱ་ནག་གི་ལངས་ཕྱོགས་དེ་ཆགས་བསྡད་ཀྱི་ཡོད་རེད།